ངོ་མ་འང་སྐུ་གསུམ་ལམ་གྱི་སྐུ་སྐུ་གསུམ་འདས་པ་ཐ་དེ་ཉིད་དུ་སྐུ་གསུམ་ཟེར་དེ་ལ་དེ་རེད་གཞི་ཡི་སྐུ་གསུམ། ལམ་གྱི་སྐུ་གསུམ་འབྲས་བུའི་སྐུ་གསུམ་ཟེར་རེད་བ། གཞི་ཡི་སྐུ་གསུམ་ཟེར་ང་རང་ཚོ་ལ་དུས་རྒྱུན་ཡོད་ཡོད་པ་རང་ལས་སྐུ་ལ་སྐུའི་མིང་བཏགས་པ་ལས་སྐུ་ཐ་མ་རེད་བ། འོ་ན་གཞི་ཡི་སྐུ་གསུམ་ཟེར་ནི་ང་རང་ཚོ་ལ་ཡོད་ཡོད་ར་ཡོད་ག་རེ་ཟེར་ན་གཞི་ནི་གཞི་བོ་རེད་ཤི་དུས་ཟེར། འོ་ན། གཞི་ཡི་ཟེར་ན། འཆི་བ། འཆི་བ་བཅུ་དྲུག་བཅུ་བར་བ། གཅིག་དེ་རེད། ཤི་ཡི་བྱུང་ལ། གཟུགས་མེད་ལ་སྐྱེ་བ་ལེན་ན་ད་བར་དོ་འགྲོ་བ་མེད་དེ་མ་གཏོགས་ཤིང་གཞན་དག་སྐྱེ་བ་གཞན་ན་གང་བར་འགྲོ་བ་ན་འདི་བ་ཚང་མ་བར་དོ་ལ་སྐྱེ་བ།

གཞན་ཡང་འདི་དེས་ཐུབ་སོང་ན་དེ་ལམ་གྱི་སྐུ་གསུམ་ཟེར་བར་བྱ་བ་ལམ་གྱི་སྐུ་གསུམ་དུ་དེ་འདྲ་དེའི་ཆེད་དུ་དེ་འདྲ་འབྱུང་བའི་སྦྱོར་བ། དེ་འདྲ་འཆི་བ་ངོ་མ་གྲུབ་ཡོད་མ་རེད་བ། མ་གྲུབ་མའི་འཆི་བ་ངོ་མ་དང་གྲུབ་པ་འདྲ་པོ་ཞིག་བྱས་ནས་འཆི་དུས་ད་ག་འདྲ་ཞིག་ཡོང་དགོས་ན་ཁོ་དང་འདྲ་པོ་ཞིག་བསམ་བློ་བཏང་གིན་བཏང་གིན་བཏང་གིན་ཞིག་མར་འགྲོ་ན་དེ་ནི་ལམ་གྱི་སྐུ་གསུམ་དུ་སྦྱངས་ལམ་གྱི་སྐུ་གསུམ་དེ་ག་ན་ལམ་གྱི་འཆི་བ་འཆི་བོ་དེ་སྒོམ་དགོས་ད་སྒོམ་པའི་སྐད་ཆ་རེད་ལམ་གྱི་འཆི་བ་འཆི་བོ་དེ་རེད། འབྲས་བུའི་འཆི་བ་འཆི་བོ་ཡ་གིའི་སྐུ་གསུམ་ལམ་གྱི་འབྲས་བུའི་སྐུ་གསུམ་དེ་སངས་རྒྱས་དེ་མ་གཏོགས་ཡོད་མ་རེད་བ། ཨོ། འབྲས་བུའི་སྐུ་གསུམ་པོ་དེ་ཡོང་བའི་ཐབས་ཤེས་ལ་ལམ་གྱི་སྐུ་གསུམ་དེ་དགོས། ལམ་གྱི་སྐུ་གསུམ་ཁོ།